ཚད་མ་ཡིན་པའི་རྒྱུ་མཚན་ཅི་ཞེ་ན་སོ་མཐོང་བ་མངོན་གྱུར་སྟོན་པ་ལ་མངོན་སུམ་གྱིས་གནོད་པ་མེད་པ་དཔེར་ན། སྔོན་པོ་མངོན་གྱུར་དུ་བསྟན་པ་ལ་མངོན་སུམ་གྱིས་གནོད་པ་མེད་ཅིང་གྲུབ་པ་དང། གཞན་དག་ནི། མངོན་གྱུར་དུ་འདོད་པའི་སྤྱི་དོན་གཞན་སོགས་མངོན་གྱུར་མ་ཡིན་པ་བསྟན་པ་ལ་གནོད་པ་མེད་པ་ལྟ་བུའོ། རེད་བ། དེའི་ཁར་ཟེར་ན་གཞན་དག་གི་འདོད་པའི་སྤྱི་དོན་གཞན་གྱི་གོ་ཡོད་མ་རེད་ཟེར་ན་ཚད་མ་གཅིག་ག་གིས་གནོད་ཀྱི་མ་རེད་བ། དཔེར་ན། སྔོན་པོ་མངོན་གྱུར་དུ་བསྟན་པ་ལ་སྔོན་པོ་འདི་སྔོན་པོ་རེད་ཟེར་བསྟན་པ་འདི་ལ་མངོན་སུམ་ཚད་མས་གནོད་པ་མེད། གྲུབ་པ་ཡང་རེད། ཅེས་ཡིག་བྱེད། དེ་ནང་བཞིན་བྱས་ན་གཞན་དག་མངོན་གྱུར་དུ་འདོད་པའི་ཟེར་ན་གཞན་དག་ཕྱི་རོལ་པ་དེ་ཚོས་འདོད་པའི་སྤྱི་དོན་གཞན་ལ་སོགས་པ་མངོན་གྱུར་མ་ཡིན་པ་བསྟན་བཞག་ན་རྟགས་དང་བརྡས་འདོད་པའི་ཕྱིར། མངོན་གྱུར་མ་ཡིན་པ་བསྟན་པ་དེ་ལ་ཚད་མ་ཞིག་ཡོད་ཚེ་ག་གིས་མི་གནོད་པའི་ཕྱིར། འོ་དེ་དཔེ་ལ་བཞག། ད་ལྟ་འདིར་མཐོང་བ་ལྐོག་གྱུར་སྟོན་པ་ལ། དངོས་པོ་སྟོབས་ཞུགས་ཀྱི་རྗེས་དཔག་གཉིས་ཀྱིས་གནོད་པ་མེད་པ། འདུག་ག། དཔེར་ན། འཕགས་པའི་བདེན་པ་བཞི་དངོས་པོ་སྟོབས་ཞུགས་ཀྱི་དངོས་སྟོབས་རྗེས་དཔག་གི་གཞལ་བྱ་བསྟན་པ་ལ་གནོད་པ་མི་འདུག་བ་དེ་ནང་བཞིན་རེད་བ་ཅི། ད་དེ་ན་འདུག་བ་དངོས་པོ་དོན་དག་འདི་ལ་ལྐོག་གྱུར་སྟོན་པའི་དོན་ལ་སོགས་དངོས་པོ་སྟོབས་ཞུགས་ཀྱི་རྗེས་དཔག་གཉིས་ཀྱིས་གནོད་པ་མེད་པ་དངོས་པོ་སྟོབས་ཞུགས་ཀྱི་རྗེས་དཔག་གཉིས་པ་འདི་ག་རེ་བྱ། ཤིན་ལྐོག་སྟོན་པའི་རྗེས་དཔག་ནི། ཡིད་ཆེས་རྗེས་དཔག་ལས་ན་དངོས་པོ་སྟོབས་ཞུགས་ཀྱི་རྗེས་དཔག་མ་རེད་བ། གྲགས་པའི་རྗེས་དཔག་དངོས་སྟོབས་རྗེས་དཔག་དང། གོ། གྲགས་པའི་རྗེས་དཔག་གཉིས་ཀྱིས་རེད་བ། ཡིན་ན་ཨཱ་ལི་ཡང། གྲགས་པའི་རྗེས་དཔག་གིས་གནོད་པ་མེད་པ་ཟེར་ན་བདེ་བ་རང་དང་ཨཱ་ཡི།

གནོད་པ་མེད་པར་བཞག་ན་ག་རེ་ཡོད་ན་ཟིག་ཡོད་དང། རྗེས་དཔག་གཉིས་དེ་ལ་རེ་བ། རེ་བ་རྟགས་དེ་ལ་ནི་སྒྲུབ་རྟགས་ཡང་དག་ཅིག་དང་དངོས་སྟོབས་ཀྱི་རྟགས་དེ་ལ་དངོས་སྟོབས་ཀྱི་རྟགས་དེ་ལ་སྒྲུབ་རྟགས་ཡང་དག་ཅིག་དང་དགག་རྟགས་ཡང་དག་ཅིག་གཉིས་ཨ་ཡོད་དོ། དེ་འདྲའི་འདི་ལ་བརྟེན་པའི་རྗེས་དཔག་གཉིས་དེ་བཞག་ན་མ་གཏོགས་ཡང་གྲགས་པའི་རྗེས་དཔག་གིས་དེ་འགྲུབ་ཀྱི་མེད་པ། ངོ་བོ་དེ་འདྲའི་རེ་ཞིག་ཡང་དག་དེ་འདྲའི་ཡིན་པ་ཅེས་མཐོང་བ་ལྐོག་གྱུར་བསྟན་པའི་ཕྱིར་ལ། དཔེར་ན་འཕགས་པའི་བདེན་པ་བཞི་སོགས་པ་ལྐོག་གྱུར་དུ་གྲུབ་པ་དང། གཞན་དག་ལྐོག་གྱུར་འདོད་པའི་ད་ཡང་ཡང་འཁོར་བའི་བག་ཕྱིན་ཅན། གཞན་དག་ལྐོག་གྱུར་འདོད་པའི་གཙོ་བོ་ལ་སོགས་པ་དེ་ཚོ་ལྐོག་གྱུར་མ་ཡིན་པར་བསྟན་པ་ལ་ཚད་མ། རྗེས་དཔག་གཉིས་པོ་དེས་གནོད་ཀྱི་མ་རེད་བ་ཁོ་དཔེ་ལ་གྲུབ་པ་ལྟ་བུའོ། ཅེས་ད་མ་མཐོང་བ་ཟེར་དེ་བཤམས་ཏེ་ན། དངོས་པོ་ཤིན་ཏུ་ལྐོག་ཏུ་གྱུར་པ་ཡི། དོན་དེ་དག་ཇི་ལྟར་བསྟན་པ་ལྟར། ཁས་བླངས་པ་ལ། ལུང་ལ་བརྟེན་པའི་རྗེས་དཔག་གིས་ཀྱང་གནོད་པ་མེད་ཅིང། ད་རང་ཚིག་དངོས་ཤུགས་དང་ཁས་བླངས་དངོས་ཤུགས་འགལ་བ་ཟེར་དེ་བཤམས་ཏེ་ཡོང། འོ་དེའི་ཟེར་དུས་ན།

འོ། དེ་འཕགས་པའི་བདེན་པ་བཞི་པོ་དེ་བསྟན་པ་དེ་ལ་དངོས་སྟོབས་རྗེས་དཔག་གིས་གནོད་ཀྱི་མི་འདུག་འོ། གཞན་དག་གིས་འདོད་པའི་སྤྱི་གཙོ་བོ་དེ་ལྐོག་གྱུར་ཡིན་པ་བསྟན་པ་དེ་ལ་ལྐོག་གྱུར་མ་རེད་ཅེས་བསྟན་པ་དེ་ལ་འོ་ཧོ། ལུང་བརྟེན་པའི་རྗེས་དཔག་ཚད་མས་གནོད་ཀྱི་མི་འདུག་བ། འདུག་འདུག་བ། རང་ཚིག་སྔ་ཕྱི་འགལ་བ་དང་དངོས་ཤུགས་འགལ་བ་དེ་འགལ་བས་ཀྱང་གནོད་པ་མེད་པ། དཔེར་ན་ཆགས་སོགས་སྡིག་པའི་རྩ་བ་ཡིན་ཟེར་ལབ་པ་དེ་ལ་ཁྱད་མ་རེད་ཀྱི་རང་ཚིག་དངོས་ཤུགས་འགལ་བ་ཀོ་འདི་ཡང་དང། དཔེར་ན། ཆགས་སོགས་སྡིག་པའི་རྩ་བ་ཡིན་ཟེར་ཁས་ལེན་གཅིག་བྱས་ཡང། ཁྲུས་དང། མར་མེ་བསྟེན་པ་མར་མེ་ལ།

རང་གི་བསྟན་བྱ་ལ་མི་སླུ་བ་ཡིན་ཏེ། དཔྱད་པ་གསུམ་གྱིས་དག་པའི་ལུང་ཡིན་པའི་ཕྱིར། འདིར་མཐོང་བ་མངོན་གྱུར་བསྟན་པ་ལ་བྱེད་པ་དོན་མ་ཡིན་ཏེ་སློབ་དཔོན་ཆོས་མཆོག་གིས་བསྟན་མིག་མཐོང་བས་ཀྱང་མཐོང་བར་བརྗོད་དོ་ཞེས་བཤད་པ་ལྟར་ལྐོག་གྱུར་ལ་ཡང་མཐོང་བ་ཞེས་བྱའོ། ལྐོག་གྱུར་དེ་ལ་ཡང་ན་མཐོང་བ་གཉིས་བཞག་ནས། མཐོང་དང་མ་མཐོང་དངོས་པོ་ཡི་ཞེས་པའི་མཐོང་བ་དེ་ལ་མཐོང་བ་མངོན་གྱུར་དང་མཐོང་བ་ལྐོག་གྱུར་གཉིས་བཞག་ནས་མཐོང་བ་ལྐོག་གྱུར་མངོན་གྱུར་རྐྱང་པ་ལ་བྱེད་པ་མ་ཡིན་ཟེར། ད་དེར་ཡང། དེ་ཅི། ད་དེར་མ་ཚུགས་ཡོང། ད་དེ་གཅིག་འདུག་ག་རེ་ཡིན་ན་མི་ཤེས། དེ་ན་འདུག་བར་མཐོ་རེ་ད་འདྲ་འདི། མཐོང་བ་མངོན་གྱུར་རྐྱང་པ་ལ་མི་བྱེད་ཟེར་དེའི་ཐིག་བར་སྣང་དེ་ན་ལྷུང། ཉིན་གྲངས་གསུམ་པ་དེ་ན་ཤིན་ཏུ་ལྐོག་གྱུར་གསར་དུ་རྟོགས་པའི་བློ་དེ་ཆོས་ཅན། རྗེས་སུ་དཔག་པ་ཉིད་དུ་གསུངས་པའི་རྒྱུ་མཚན་ཡོད་དེ། བཞག་བྱ་དེ་ལ། དངོས་སྟོབས་ཚད་མ་འཇུག་པའི་གོ་སྐབས་མེད་པས་དེ་ལྟར་གསུངས་པའི་ཕྱིར་ཟེར་བྱས། འདི་ལ་འདི་འདྲ་ཞིག་ཕན་གྱི་མེད་རོ་སངས་ཨཱ་ལི་འོ་དུག་ས་ག་ཅེས་ད་འདྲ་འདི། ཤིན་ལྐོག་ལ། དངོས་སྟོབས་རྗེས་དཔག་དང། མངོན་སུམ་ཚད་མ་འཇུག་པའི་སྐབས་ཡོད་མ་རེད་ཟེར་རོ་བ་དེ། རྗེས་སུ་དཔག་པ་ཉིད་དུ་གསུངས་པའི་རྒྱུ་མཚན་ཡོད་དེ་བཞག་བྱ་དེ་ལ་ཤིན་ལྐོག་གོ་ལ་རེད། དངོས་སྟོབས་ཚད་མ་འཇུག་པའི་གོ་སྐབས་མེད་པས་སོ། དངོས་སྟོབས་ཚད་མ་དེ་ལ་རྗེས་དཔག་ཚད་མ་གཅིག་དང་མངོན་སུམ་ཚད་མ་གཉིས་ཡོད་པའི་ཕྱིར་རོ། དེ་ལྟར་ཤིན་ལྐོག་འདི་དག་ལུང་རྐྱང་རྐྱང་ལ་བརྟེན་ནས་ཡིད་ཆེས་ཀྱི་ལུང་ཁོ་ནས་རྟོགས་དགོས་རེད་མ་གཏོགས་དེ་ལ་དངོས་སྟོབས་ཚད་མ་འཇུག་པའི་གོ་སྐབས་མེད་ཟེར་སོང་ང་ཟེར་རོ་བ། ཞེས་དེ་ལྟར་གསུངས་པའི་ཕྱིར་རོ། ད་དོན་ནི་གཤམ་འདིར་མ་ཕྱིན་ཞིང་དེ་རང་གཅིག་ཏུ་དོན་ནི་དཔྱད་པ་གསུམ་གྱིས་དག་པའི་ལུང་ཡིན་པ་དེ་ནི་རང་གི་བསྟན་བྱ་ལ་མི་སླུ་བས་ཁྱབ་སྟེ་དཔེར་ན་བདེན་བཞི་སྟོན་པའི་གསུང་བཞིན